དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ཀྱི་ལོ་གི། བོད་ཟླ་གཉིས་པའི་ཚེས་པ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཞི་བའི་ཚེས་བརྒྱད་ལ་གཟའ་སྤེན་པ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་འཛམ་གླིང་གི་ཚོང་གཉེར་ཕྱུག་བདག་དགུ་བཅུ་ལྷག་ལ་མཇལ་ཁ་དང། བྱམས་པ་སྙིང་རྗེ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་ཏུ། བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ཆེད་སྒྲིག་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་འཛམ་གླིང་གི་ཚོང་གཉེར་ཕྱུག་བདག་དགུ་བཅུ་ལྷག་ལ་མཇལ་ཁ་དང་བྱམས་པ་སྙིང་རྗེ་གལ་ཆེན་པོ་ཡིན་པའི་བཀའ་སློབ་སྩལ་ཡོད་པས་འདིའི་སྐོར་གྱི་ཞིབ་ཕྲ་གི་གནས་ཚུལ་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ག་གསན་རོགས་ཞུ།
ཕྱི་ཟླ་བཞི་བའི་ཚེས་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་འཛམ་གླིང་ཡོངས་ནས་ཚོང་ལས་གཉེར་མཁན Young President Organization ཞེས་པའི་ཚོགས་མི་ཡིན་པ་ཕྱུག་བདག་དགུ་བཅུ་ལྷག་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་ཡོད་པ་དང། སྐབས་དེར་གོང་ས་མཆོག་གིས་མཇལ་བཅར་བ་ཚོར་བཀའ་སློབ་སྩལ་བའི་སྐོར་ལ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས། གོང་ས་མཆོག་གི་བཀའ་སློབ་གཙོ་བོ་བྱམས་སྙིང་རྗེ་ཡི་གལ་ཆེན་སྐོར་དང། དེ་བཞིན་གོ་ལའི་ཚ་དྲོད་རྐྱེན་གྱིས་འཛམ་གླིང་ནང་དཀའ་ངལ་བྱུང་བཞིན་པའི་གནད་དོན་དང། གཞན་ཡང་ཚོང་ལས་གཉེར་སྐབས་སེམས་ཁམས་གུ་དོག་པོ་བྱ་རྒྱུ་མེད་པར་གཞན་ལ་ཕན་སེམས་མཉམ་དུ་ཚོང་ལས་གཉེར་དགོས་པའི་བཀའ་སློབ་གནང་ཡོད་པ་འགྲེལ་བརྗོད་གནང་བྱུང། སྐུ་མདུན་ནས་བཀའ་སྩལ་གནང་ཡ་གཙོ་བོ་དེ་གཙོ་བོ་དེ་བྱམས་སྙིང་རྗེ་སྐོར་ལ་བཀའ་སྩལ་གནང་སོང། ད་ག་ཚོད་མོ་ག་ཚོད་ང་ཚོ་ད་ག་སོ་རེད། གྲ་རྒྱས་པོ་དང་རྒྱ་ཆེན་པོ་བཤད་ནའི་མ་བཤད་ནའི་ཐ་མ་ཐ་མ་ཐུག་བསྡད་ས་དེ་ང་ཚོ་བྱམས་དང་སྙིང་རྗེ་ལ་ཐུག་བསྡད་ཀྱི་ཡོད་རེད།
ཐེངས་འདིར་མཇལ་ཁར་བཅར་མཁན་མང་ཆེ་བ་ཚོང་གཉེར་འགོ་ཁྲིད་རྐྱང་ཡིན་པ་དང། སྟོང་འཁོར་རིན་པོ་ཆེ་མཆོག་ནས་ཁོང་ཚོ་མང་ཆེ་ཤོས་ཀྱིས་ཨ་སྒོར་ས་ཡ་ཉི་ཤུ་ཡན་གྱི་ཚོང་ལས་གཉེར་མཁན་རྐྱང་ཡིན་པ་དང། མཉམ་དུ་འཛམ་གླིང་ཡོངས་སུ་ཁོར་ཡུག་གནད་དོན་དང། འགྲོ་བ་མིའི་ཐོབ་ཐང་སོགས་ཀྱི་སྐོར་ལ་ཚོགས་སྒེར་གཉིས་ནས་ལས་ཀ་བྱེད་བཞིན་ཡོད་སྟབས་དེ་རིང་མཇལ་ཁ་ཞུ་དགོས་པའི་དམིགས་ཡུལ་གཙོ་བོ་གོང་ས་མཆོག་གི་སྐུ་མདུན་ནས་འཛམ་གླིང་ཡར་རྒྱས་སུ་ག་འདྲ་གཏོང་དགོས་པ་དང། ཚོང་ལས་གཉེར་སྐབས་འགྲོ་བ་མིའི་བཟང་སྤྱོད་མ་ཉམས་པ་ག་འདྲ་དགོས་པ་སོགས་ཀྱི་ཐད་བཀའ་སློབ་ལམ་སྟོན་ཞུ་ཆེད་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག།
རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་ཡ་ད་དེ་གཙོ་བོ་ད་རྒྱལ་བ་རིན་པོ་ཆེའི་སྐུ་མདུན་ནས་བཀའ་སློབ་ལམ་སྟོན་ཞུ་ཡ་ད་འགྲོ་བ་མི་དེ་ག་སོགས་འཛམ་བུ་གླིང་ཡར་རྒྱས་ག་འདྲ་བཏང་བ་རེད་ཨ་ནི་ཚོང་ལས་ད་ཁོང་ཚོ་ཚོང་པ་ཆེན་པོ་ཡིན་པ་སོང་ཙང་འོག་ལ་ལས་ཀ་བྱེད་མཁན་མང་པོ་ཡོད་རེད་བ་ཨ་དེ་གས་དེ་དང་འབྲེལ་བ་ག་འདྲ་བཞག་བ་རེད་ཅི་ད་ཁེ་བཟང་བཟོས་པ་ཡིན་ནའི་ཡང་དེ་དང་མཉམ་དུ་ལ་ཡང་བཟང་སྤྱོད་དེ་མ་ཤོར་བའི་ཐོག་ནས་ག་འདྲ་ག་འདྲ་བྱེད་བ་རེད།
ཚོགས་པ་དེའི་དྲ་རྒྱའི་ནང་གསལ་བ་ལྟར་ན་ཚོགས་པ་དེ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོ་ནས་འགོ་ཚུགས་ཤིང། ད་ལྟའི་ཆར་འཛམ་གླིང་རྒྱལ་ཁབ་བརྒྱ་དང་ལྔ་བཅུ་ལྷག་གི་ནང་དུ་ཚོགས་མི་གྲངས་སུམ་ཁྲི་བཞི་སྟོང་ཡོད་སྐོར་བཀོད་འདུག་ལ། ཚོགས་པ་དེའི་ཚོགས་མི་ཡིན་པ་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦང་ལོར་ནང་གནས་སྡོད་མཁན་བོད་རིགས་བུད་མེད་བདེ་སྐྱིད་གཡང་མཚོ་ལགས་ནས། ཐེངས་འདིར་མཇལ་ཁ་ཞུ་མཁན་ཚང་མ་འཛམ་གླིང་ཡོངས་སུ་ཚོང་ལས་ཆེན་པོ་གཉེར་མཁན་རྐྱང་ཡིན་སྟབས། ཚོང་ལས་གཅིག་པུ་ཙམ་མ་ཡིན་པར་མཉམ་དུ་འགྲོ་བ་མིའི་བཟང་སྤྱོད་དང་སེམས་ཁམས་ཞི་བདེ་སོགས་དགོས་གལ་ཆེན་པོ་ཆགས་ཡོད་པས་གོང་ས་མཆོག་ལ་མཇལ་ཁ་ཞུ་རུ་བཅར་བ་ཡིན་སྐོར་འགྲེལ་བརྗོད་གནང་ཞིང། Business གཅིག་པོ་དང་ཚོང་གཅིག་པོ་གི་བསམ་བློ་མ་བཏང་ཡི་བྱེད་ར་བ་ཤིན་ཏུ Mindfulness དང་ཨ་ནི Spiritual Journey དེ་གང་འདྲ་འགོ་ཚུགས་ཡོད་ར་འདུ་འཛུགས་ཀྱི་ཚབ་ལ་བརྟེན That's why we are here ལའོ། Young President Organization ཞེས་པའི་ཚོགས་པ་དེའི་རྟེན་གཞི་བྱེད་ས་གཙོ་བོ་ཨ་རིའི་ཏེག་སེས་མངའ་སྡེའི་ནང་ཡོད་པ་དང། འཛམ་གླིང་ཡོངས་སུ་ཚོགས་པ་དེའི་ཚོགས་མི་ཚོས་ཆེད་གཉེར་གནང་བཞིན་པའི་ཚོང་ལས་བཟོ་གྲྭ་ཁག་ཏུ་ལས་མི་ས་ཡ་ཉི་ཤུ་རྩ་གཉིས་ལྷག་ཡོད་འདུག་ལ། ཚོགས་པ་དེའི་ཚོགས་མི་ཚོས་ཚོང་ལས་གཅིག་པུ་ཙམ་མ་ཡིན་པར་འཛམ་གླིང་ཡོངས་སུ་གོ་ལའི་ཚ་དྲོད་རྐྱེན་གྱིས་ཁོར་ཡུག་གནོད་སྐྱོན་དང་འགྲོ་བ་མིའི་ཐོབ་ཐང་དང་དབུལ་ཕོངས་རོགས་སྐྱོར་སོགས་ཀྱི་ལས་དོན་ཀྱང་གཉེར་བཞིན་ཡོད་པ་དང། ཁོང་རྣམས་རྡ་སར་ཕྱག་ཕེབས་དང་འབྲེལ་ཕྱི་ཚེས་བདུན་ཉིན་གྱི་ཕྱི་དྲོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་འཕྲད་གནང་རྒྱུ་ཡིན་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
རྒྱ་གར་གཞུང་ནས་ཁྲིག་སེ་རིན་པོ་ཆེ་ལ་རྒྱ་གར་གཞུང་གི་པདྨ་ཤི་རི་གཟེངས་རྟགས་གནང་བར་བོད་མི་མང་སྤྱི་འཐུས་ཚོགས་གཙོ་གིས་འཚམས་འདྲི་ཞུས་ཡོད་ཀི། ཚོགས་དྲུང་ལས་ཁུངས་ནས་བཏང་བའི་གནས་ཚུལ་ཀྱི་ནང་ང་འཁོད་དོན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཞི་པའི་ཚེས་ལྔ་གི་ཉིན། རྒྱ་གར་གཞུང་ནས་ཁྲིག་སེ་རིན་པོ་ཆེ་ལ་རྒྱ་གར་གྱི་སྤྱི་དམངས་གཟེངས་རྟགས་མཐོ་ཤོས་བཞི་པ་པདྨ་ཤི་རི་གི་གཟེངས་རྟགས་འབུལ་བཞེས་གནང་བར། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་དགའ་བསུ་གི་འཚམས་འདྲི་གི་གསུང་འཕྲིན་ནང་འཁོད་དོན། ངས་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་བྱས་ཏེ་སྐུ་ཉིད་ལ་རྒྱ་གར་གཞུང་ནས་པད་མ་ཤི་རི་གི་གཟེངས་རྟགས་འབུལ་བཞེས་གནང་བར་དགའ་བསུ་གྱི་འཚམས་འདྲི་ཞུ་རྒྱུ་དང། དེས་སྐུ་ཉིད་ཀྱིས་སྐུ་ཚེ་ཧྲིལ་བོ་གི་ནང་ང་ནང་པ་སངས་རྒྱས་པའི་བསྟན་པ་ལ་ཞབས་འདེགས་དང་དེ་བཞིན་འགྲོ་བ་མིའི་སྤྱི་ཚོགས་ལ་ཕན་པའི་མཛད་རྗེས་རླབས་ཆེན་པོ་བཞག་པ་མཚོན་གྱི་ཡོད། ལོ་རྒྱུས་རང་བཞིན་ལྡན་པའི་མཛད་རྗེས་ཀྱི་དགའ་སྟོན་སྲུང་རྒྱུ་གི་ཆེད་དུ་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་མི་ཚང་མས་ལ་དྭགས་མི་དམངས་དང་མཉམ་དུ་སངས་རྒྱས་ཀྱིས་གསུངས་པའི་བསླབ་བྱ་རྣམས་སོ་སོ་གི་གནས་ཡུལ་ལ་ཁྱབ་སྤེལ་ཞུ་རྒྱུ་ཡིན། དེས་མི་རབས་གཞོན་པ་རྣམས་ཀྱིས་སྐུ་ཉིད་ཀྱི་མཛད་རྗེས་ལ་མིག་དཔེ་བླང་རྒྱུར་སེམས་ཤུགས་འཕར་ངེས་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལྟར་སྐུ་ཉིད་ཀྱིས་ནང་པ་སངས་རྒྱས་པའི་བསླབ་བྱ་དང་རིག་གཞུང་གཞིར་བཞག་འགྲོ་བ་མིའི་སྤྱི་ཚོགས་ཀྱི་ནང་མུ་མཐུད་ཞབས་འདེགས་ཞུ་རྒྱུའི་ཡིད་ཆེས་དང་རེ་བ་ཆེན་པོ་ཡོད་ཟེར་འཁོད་ཡོད་ཀི། ཕྱི་ཚེས་ལྔ་གི་ཉིན་རྒྱ་གར་གཞུང་གི་མཛད་སྒོ་དང་མཉམ་ལ་དྭགས་ཡུལ་གྱི་བླ་ཆེན་སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་ཡིས་རྒྱ་གར་གྱི་སྲིད་འཛིན་གྱི་ཕྱག་ནས་རྒྱ་གར་གྱི་སྤྱི་དམངས་གཟེངས་རྟགས་མཐོ་ཤོས་བཞི་པ་པདྨ་ཤི་རིའི་གཟེངས་རྟགས་བཞེས་ཤིང་ཁྲིག་སེ་རིན་པོ་ཆེ་ཡིས་ད་བར་ལ་དྭགས་ཡུལ་མི་ཚོ་ལ་ཆོས་ལུགས་མཐུན་སྒྲིལ་བརྩེ་བའི། སྤྱི་ཚོགས་ཕན་བདེ་གི་ཕྱག་ལས་མང་དག་ཅིག་གནང་ཡོད་ལ། རྒྱ་གར་གྱི་ཆབ་སྲིད་དང་ཆ་མི་འདྲ་བ་གི་ནང་འགན་འཁུར་གྱི་ཕྱག་ལས་གནང་མྱོང་ཡོད་པ་མ་ཟད་ལ་དྭགས་མི་མང་ལ་འཕྲད་བཞིན་པའི་དཀའ་སྡུག་གང་མང་སེལ་རྒྱུར་ཞབས་འདེགས་གང་མང་ཟིག་ཞུས་ཡོད་ལ་ད་དུང་རིན་པོ་ཆེ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་ཉིས་སྟོང་གཉིས་གི་བར་རྒྱ་གར་གྱི་གྲོས་ཚོགས་གོང་མ་གི་ནང་གྲོས་ཚོགས་འཐུས་མི་ཡང་གནང་མྱོང་ཡོད།

ཉེས་ཆད་བཀལ་ནས་ཁོ་མོ་དང་ཁོ་མོ་གི་ནང་མི་བཅས་རྒྱ་ནག་དང་ཧོང་ཀོང། ཨོ་མིན་གྱི་མངའ་ཁུལ་དུ་འཛུལ་མི་ཆོག་པའི་སྐོར་གྱི་ཁྱབ་བསྒྲགས་བྱས་ཡོད་ཅིང་རྒྱ་ནག་གི་ཐའེ་ཝན་ལས་དོན་ཁང་གི་འགོ་བ་གིས་ཉེས་ཆད་བཀལ་བའི་མིང་ཐོ་ཁྱབ་བསྒྲགས་བྱས་པའི་ནང་དུ་ཨ་རིར་བཅའ་བཞུགས་ཐའེ་ཝན་དོན་གཅོད་ཞའོ་མེ་ཆིན་དང་ཁོ་མོ་གི་ནང་མི་ལས་གཞན་ད་དུང་དཔལ་འབྱོར་གྱི་མཐུན་རྐྱེན་སྦྱོར་མཁན་དང་རྒྱ་ནག་ཏུ་ཡོད་པའི་ཁོ་མོ་དང་མཉམ་འབྲེལ་བྱེད་མཁན་གྱི་རྩ་འཛུགས་ཀྱང་འདུས་ཡོད་ལུགས

ཐའེ་ཝན་ཕྱི་འབྲེལ་ལས་ཁུངས་ཀྱི་མགྲིན་ཚབ་པ་གིས་རྒྱ་ནག་ལ། ཐའེ་ཝན་སྲིད་འཛིན་གྱི་འཚམས་གཟིགས་ལ་ཐེ་ཇུས་བྱ་རྒྱུ་གི་ཐོབ་ཐང་མེད་ལ་རྒྱ་ནག་གི་ཉེས་ཆད་ཟེར་བ་དེར་དོན་འབྲས་ཤིག་ཡོད་པར་སྙམ་པ་དེ་ནི་རང་མགོ་རང་གིས་སྐོར་བ་ཞིག་ཡིན་ཞིང་དེ་ནི་མི་མང་ལ་སུན་སྣང་སྐུལ་བ་དང་དམར་ཤོག་ཚོགས་པ་གི་སྲིད་དབང་གི་འཆལ་གཏམ་གྱི་རང་མཚང་ཕྱིར་མངོན་པ་ཙམ་རེད་ཅེས་ལན་འདེབས་གནང་ཡོད་སྐད། ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས་ཐའེ་ཝན་ལ་གོ་མཚོན་གང་མགྱོགས་མཁོ་སྤྲོད་བྱེད་ཐུབ་པ་གནང་རྒྱུ་ཡིན་ཞེས་ནན་བརྗོད་གནང་ཡོད་སྐད། རོའི་ཊར་གསར་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། ཨ་མི་རི་ཀའི་གྲོས་ཚོགས་འོག་མ་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱ་ཁོ་མི་ཀ་ཁའོ་མཆོག་གིས་སྣེ་ཁྲིད་པའི་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ཀ་གི་འཐུས་མི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་ལ་འཚམས་གཟིགས་སུ་ཕེབས་འབྱོར་བྱུང་ཡོད་པ་དང་སྐབས་དེར་གསར་འགོད་པ་ཚོ་ལ་ཁོང་གིས་རྒྱ་ནག་གི་ཉེན་ཁ་བཟོ་གི་ཡོད་པའི་གནས་སྟངས་ལ་བརྟེན་ནས་ཐའེ་ཝན་ལ་གོ་མཚོན་གྱི་མཐུན་འགྱུར

མཱའི་ཁོ། མི་ཁི་ཁོ་མཆོག། ཐའེ་ཝན་ལ་ཕེབས་རྒྱུ་གི་མགྲོན་བརྡ་ཕུལ་ཡོད་ཞེས་གསུངས་པ་དང་ཆབས་ཅིག་ར་ཤི་ཡ་གི་སྲིད་འཛིན་བྷི་ལ་ཏི་མིར་ཕུའུ་ཐིན་གྱིས་ཐོག་མར་ཡུ་ཁུ་རེན་གྱི་ཐོག་ལ་བཙན་འཛུལ་བྱས་པའི་སྐབས་ལས་སླ་བོ་གི་ཐོག་ནས་བཙན་འཛུལ་བྱེད་ཐུབ་ཀྱི་རེད་བསམ་ཡོད་ཀྱང་ལམ་ལྷོང་བྱུང་མེད་པ་ནི་དངོས་ཡོད་གནས་སྟངས་ནས་ཤེས་རྟོགས་ཐུབ་ཀྱི་རེད་དེ་འདྲ་ཡིན་དུས་ཞི་ཅིན་ཕིན་ལ་དེ་བརྡ་ལན་གསལ་བོ་ཟིག་རེད་ཅེས་གང་ལྟར་ཐའེ་ཝན་ལས་སླ་པོ་གི་བཙན་བཟུང་བྱེད་ཐུབ་ཀྱི་མེད་པའི་རྣམ་འགྱུར་བསྟན་ཡོད། ཨ་མི་རི་ཀའི་སྐུ་ཚབ་རྣམས་གཟའ་པ་སངས་ཀྱི་ཉིན་སྲིད་འཛིན་ཚའེ་ཡི་ཝན་མཆོག་དང་མཇལ་འཕྲད་གནང་འཆར་ཡོད་སྐད། ཧྥ་རན་སི་གི་སྲིད་འཛིན་མཆོག་རྒྱ་ནག་ལ་འཚམས་གཟིགས་གནང་བའི་སྐབས་བ་ཞི་ཅིན་ཕིང་གིས་ཚད་ལས་བརྒལ་བའི་སྣེ་ལེན་ཞུ་བཞིན་པ་དེ་ནི་ཨ་མི་རི་ཀ་ལ་མཉམ་རུབ་ཀྱིས་གདོང་ལེན་བྱེད་ཐབས་སུ་དམིགས་པ་ཟིག་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་འདུག།

དམག་མི་གི་རུ་བསྒྲིགས་ཏེ་ཕེབས་བསུ་ཞུས་ཡོད་པ་དང་ཞི་ཅིན་ཕིང་གིས་ནམ་རྒྱུན་གྱི་གཤིས་སྤྱོད་དང་མི་འདྲ་བར་སྣེ་ལེན་གཟབ་རྒྱས་ཞུས་ཡོད་སྐད། ཧྥ་རན་སི་གི་སྲིད་འཛིན་ལ་འཚམས་འདྲིའི་སྣེ་ལེན་བྱེད་སྟངས་འདིའི་ཐད་ལ་ཨ་མི་རི་ཀའི་ཌེན་ཝར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་ཟིག་གིས་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་གང་འདྲ་ཞིག་འཛིན་གི་ཡོད་ན་ཡང་རྒྱབ་ལྗོངས་ལ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ཐོག་ལ་བསམ་བློ་གཏོང་གི་ཡོད་དེ་འདྲ་ཡིན་དུས་དེར་ཁ་གཏད་གཅོག་རྒྱུ་གལ་ཆེ་སྟེ་ཡོ་རོབ་མཐུན་ཚོགས་ཀྱི་ཚོགས་མི་གི་རྒྱལ་ཁབ་ཆེ་ཆུང་གང་འདྲ་ཞིག་ཡིན་ན་ཡང་དེ་དག་འགུག་ཐབས་བྱེད་ཀྱི་ཡོད་ཅེས་གསུངས་ཡོད་སྐད། རྒྱ་ནག་ནང་བུད་མེད་ཟིག་ག་ལྕགས་ཐག་བརྒྱབ་ནས་བཀག་ཉར་བྱེད་མཁན་གྱི་སྐྱེས་པ་དེ་ལ་ལོ་དགུ་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་སྐད། ན་ནིང་རྒྱ་ནག་གི་ནང་ང་བུད་མེད་ཟིག་ག་ལྕགས་ཐག་བརྒྱབ་ནས་བཀག་ཉར་བྱས་ཏེ་ཕྲུ་གུ་བརྒྱད་ཙམ་སྐྱེ་བཅུག་པའི་སྒྲ་བརྙན་ཟིག་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་ཁྱབ་སྤེལ་བྱས་ནས་མི་མང་བོ་གིས་ཤུགས་ཆེན་པོ་གིས་སྐྱོན་བརྗོད་བྱས་པ་སོགས་ཀྱི་གནས་སྟངས་ཀྱི་འོག་གཞུང་ཕྱོགས་ནས

ཚོང་ར་དེའི་ཟས་རིགས་དང་སྲོག་ཆགས་ལས་ཐོན་པའི་སྐྱེ་དངོས་རིག་པའི་བདེན་དཔང་ལ་ཆེད་མཁས་པས་བརྟག་དཔྱད་བྱས་སོང་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། རྒྱ་ནག་གི་རྟོག་དཔྱོད་དཔྱད་འབྲས་དེའི་ནང་དུ། ཏོག་དབྱིབས་རིམས་ནད་དང་ཚོང་རའི་སྲོག་ཆགས་མཉམ་དུ་སྦྲེལ་ནས་ཞིབ་འཇུག་བྱ་རྒྱུའི་ཐབས་ལམ་གསར་པ་བསྙག་དགོས་དོན་དེ་ནི། ཉམས་ཞིབ་བྱ་བ་ལས་རིམས་ནད་ཀྱི་ནད་རྟགས་ཀྱི་ནང་དུ། རི་སྐྱེས་སྲོག་ཆགས་གཞན་ལས་མིར་འགོས་པའི་ཆ་ཡོད་པས། ཚན་རིག་པ་སྐོར་ཞིག་གིས་ཏོག་དབྱིབས་རིམས་ནད་དེ། སྲོག་ཆགས་གཞན་ལས་མིར་འགོས་པ་ཡིན་པའི་བདེན་དཔང་བྱེད་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། གཞན་འཛམ་གླིང་གི་ཆེད་མཁས་པ་ཁག་ཅིག་གི་བཞེད་སྟངས་ནི། རྒྱ་ནག་གི་སྐྱེ་དངོས་རྟོག་དཔྱོད་ཁང་ནས་ཏོག་དབྱིབས་རིམས་ནད་དེ་ཕྱིར་ཤོར་བའི་སྐོར་འཁོད་ཡོད་པ་རེད་ལ། གནས་ཚུལ་དེའི་སྐོར་ནས། ད་ལྟ་ཨ་རིར་བཞུགས་པའི་བོད་ཀྱི་ནད་ཡམས་ཆེད་ལས་པ། རྣམ་རྒྱལ་སྐྱིད་ལོ་ལགས་ཀྱིས། ནད་ཡམས་དེའི་འབྱུང་ཁུངས་ཀྱི་སྐོར་ནས་ཁོང་གི་དགོངས་ཚུལ་གསུངས་དོན། ནུབ་ཕྱོགས་རྒྱལ་ཁབ་དང་དེ་ཚོས་ཀྱིས་ཁོང་ཚོའི་བརྟག་དཔྱད་བྱེད་དུས་གང་ནས་དེ་ཡོང་ས་རེད་ཁ་སང་ཉེ་ཆར་ནང་ལ་ཡང་ཁོང་ཚོས་ཨ་རིའི་གཞུང་དེ་ཡོད་དང་འབྲེལ་བ་ཡོད་པས་ཀྱིས།

ཡིན་ནའང་གནས་ཚུལ་དཔྱད་བརྗོད་པས། རྒྱ་ནག་གིས་ཅིའི་ཕྱིར་ལོ་ངོ་གསུམ་གྱི་རྗེས་སུ། གཞི་ནས་ནད་ཡམས་ཀྱི་རྫས་དཔེ་དེ་འདྲ་ཞིག་ལ་བརྟག་དཔྱད་དང། སྤྱི་བསྒྲགས་བྱ་དགོས་པའི་སྐོར་བརྗོད་ཀྱིན་ཡོད་ལ། གནས་ཚུལ་དེའི་སྐོར་ནས་རྒྱ་ནག་སྐོར་གྱི་ཉམས་ཞིབ་པ། ཀུན་དགའ་བཀྲ་ཤིས་ལགས་ཀྱིས། ཏོག་དབྱིབས་རིམས་ནད་ཀྱི་ཐོག་མའི་འཕེལ་རིམ་དང། ད་ལྟ་ལོ་གསུམ་གྱི་རྗེས་སུ་རྒྱ་ནག་གིས་ཞིབ་འཇུག་གི་གྲུབ་དོན་གསར་བ་ཟེར་བ་ཞིག་འདོན་དགོས་པའི་སྐོར་ནས་གསུངས་དོན། ད་ད་ལྟ་དེ་རྒྱ་ནག་གཞུང་གིས་ཝུ་ཧན་གྱི་ཧྭ་ནན་ཧའེ་ཤན་ཧྲི་ཁྲང་ཟེར་ཏེ། ད་ཧྭ་ནན་མཚོ་ཟས་ཁྲོམ་ར་ཟེར་ཡག་ད་དེ་ནས་ནད་ཡམས་དེ་བྱུང་བ་རེད་ཞེས་དང་པོ་ལབ་མཁན་དེ་ཁོ་རང་ཚོས་ལབ་རེད་སྔོན་མ་ཉིས་སྟོང་ཉི་ཤུ་ལོ་གི་ཟླ་བ་དང་པོ་གཉིས་པའི་ནང་ཐོག་མར་ནད་ཡམས་ཡོང་དུས་ད་དེ་ནས་མང་པོ་ཞེ་པོ་ཅིག་གིས་ཞིབ་འཇུག་བྱེད་དགོས་རེད་ལབ་དུས་ཞིབ་འཇུག་བྱེད་ཀྱི་ཡིན་ལབ་དུས་རྒྱ་ནག་གཞུང་གིས་དེ་ཞིབ་འཇུག་བྱེད་གར་ཁྱོན་གཏང་གི་ཡོད་མ་རེད། གཅིག། ཨ་ནེ་གཉིས་ནས་ཕ་གི་ད་ལྟ་ཝུ་ཧན་གྱི P Four བརྟག་དཔྱད་ཁང་ཟེར་ཤོར་བ་དེའི་བརྟག་དཔྱད་ཁང་རིམ་པ་མཐོ་འདིའི་ནང་ལོགས་ལ་ཨ་ནེ་སྐབས་དེ་དུས་ཞིབ་འཇུག་བྱེད་མཁན་སླེབས་དུས་ཞིབ་འཇུག་བྱེད་མཁན་མ་བཏང་བ་རེད། ཨ་ནེ་གཞུག་གུ་ད་ལྟ་ཧྭ་ནན་གྱི་ད་ལྟ་མཚོ་ཟས་ཀྱི་ཁྲོམ་ར་དེ་སྐབས་དེ་དུས་སྒོ་བརྒྱབ་བྱས་མེད་པ་བཟོས་རེད་ཟེར་གྱི་ཡོད་རེད། བྱེད་དུས་དེ་དུས་ད་ག་ཟླ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་དེ་བར་ལ་ཁྱོན་ནས་ཞིབ་འཇུག་བྱེད་བཅུག་གི་ཡོད་མ་རེད། རྒྱ་ནག་གིས་ད་ང་ཚོས་བཤད་པ་དེ་ལ་ཡང་ད་ཉེ་ཆར་གལ་སྲིད་ཁོང་ཚོས་དེ་འདྲའི་ཞིབ་འཇུག་ཞིག་སྟོན་གི་ཡོད་པ་ཡིན་ན་ནི། ད་ལོ་གསུམ་གྱི་རྗེས་ལ་ག་རེ་བྱས་ནས་ཞིབ་འཇུག་བྱེད་དགོས་རེད་ཟེར་ཆགས་ཀྱི་ཡོད་རེད་པ། བྱས་ཙང་རྒྱ་ནག་གིས་ཞིབ་འཇུག་ག་འདྲ་བྱས་པ་ཡིན་ནའི་ད་དྲང་པོ་ཅིག་དང་དེ་ཡོང་གི་རེད་བསམ་གི་མི་འདུག་དེ་རེད། ད་མང་པོ་ཅིག་གིས་དོགས་པ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ཝུའུ་ཧན་གྱི་ཧྭ་ནན་མཚོ་ཟས་ཁྲོམ་ར་དེ་དང་ཨ་ནི་ཕི་ཧྥོ་བརྟག་དཔྱད་ཁང་ཟེར་ཡ་དེ་གཉིས་ད་ཕི་ཧྥོ་ཟེར་དུས་བསམ་པ་བརྟག་དཔྱད་ཁང་དེའི་ཚད་མཐོ་དེ་རེད་པ་འོ་འདི་གཉིས་བར་མཚམས་ལ་ཐག་ཉེ་པོ་ཞེ་དྲག་ཡོད་རེད་ཟེར་གྱི་ཡོད་རེད་དེ་གཉིས་གཉིས་བྱས་ད་དེའི་ཨ་ནི་སྐབས་དེ་དུས་དེའི་བརྟག་དཔྱད་ཁང་ནས་ཨ་ནི་ཁོང་ཚོས་ནད་འབུ་འདྲ་མི་འདྲ་ལ་ཡ་ཞིབ་འཇུག་བྱས་པའི་སྐབས་ལ་ཨ་ནི་དེའི། བརྟག་དཔྱད་ཁང་དེ་ནས་ད་གྱར་བ་མེད་འགྲོའོ་ཞེས་ད་དོགས་པ་དེ་གཅིག་ཡོད་རེད་དེ་ད་འདི་ཚན་རིག་རང་གི་ཐོག་ནས་སུ་གཅིག་གིས་ར་སྤྲོད་ཐུབ་ཡོད་མ་རེད་ག་རེ་རེད་ཟེར་ན་འདི་ར་སྤྲོད་པ་ལ་དམྱལ་བྷི་ཀའི་ཧ་ཤན། མཚོ་ཟས་ཁྲོམ་ར་དེ་ལ་ཞིབ་འཇུག་བྱས་པ་རེད་ཝུ་ཧན་ཕི་ཧྥོ་བརྟག་དཔྱད་ཁང་ལ་འགྲོ་འདི་རྒྱ་ནག་གིས་མི་གཏོང་བཅུག་གི་ཡོད་མ་རེད་པ་འོ་འདི་འདྲ་བྱེད་དུས་ཨ་ནི་མང་པོ་གཅིག་གིས་ཨ་ནི་དོགས་པ་བྱེད་ཀྱི་ཡོད་བྱས་ཙང་འདི་འདྲ་ཡིན་དུས་དོགས་པ་ཡོང་ཡའི་རྒྱུ་རྐྱེན་གཙོ་བོ་དེ་ག་རེ་རེད་ཟེར་ན། ད་དུང་ཕི་ཧྥོ་བརྟག་དཔྱད་ཁང་ནང་གི་ཞིབ་འཇུག་བྱེད་མཁན་ཧྲི་ཀྲང་ལི་ཟེར་མཁན་གྱི་བུད་མེད་ཅིག་ཡོད་རེད་སྐྱེ་དམན་ཅིག་སྐབས་དེ་དུས་ཨ་རིའི་དུས་དེབ་ཅིག་ལ་ག་རེ་བཤད་པ་རེད་ཟེར་ད་ཝུ་ཧན་གྱི་དེ་འདྲའི་ད་ནད་ཡམས་ཆེན་པོ་བྱུང་འདི་ང་ཚོའི་བརྟག་དཔྱད་ཁང་ནས་གྱར་བ་མེད་འགྲོ་བསམ་བྱས་ང་མཚན་ལ་གཉིད་ཁུག་གི་མི་འདུག་ཟེར་ལབ་ཡོད་རེད་འདི་ལབ་པའི་རྗེས་ནས་བྱས་རྗེས་ཧྲི་ཀྲང་ལི་ཞེས་ནད་འབུ་ལ་ཡང་བརྟག་དཔྱད་བྱེད་ཉན་གི་ད་ཙི་ཙི་སྒམ་པོ་ལ་ཡང་བརྟག་དཔྱད་བྱེད་ཉན་གི་འདི་ཁྱོན་ནས་གོ་ཡ་མེད་པ་ཆགས་པ་རེད་ད་ཡོད་དོ་ཡོད་རེད་དེ་གང་ལྟར་ཕྱི་ལོགས་འབྲེལ་བ་ཁྱོན་ནས་ཡོད་མ་རེད་གཅིག་དེ་རེད། གཉིས་པ་འདི་ལ་ཡང་ག་རེ་རེད་ཟེར་ན་ཝུ་ཧན་ཕི་ཧྥོ་བརྟག་དཔྱད་ཁང་གི་འགན་འཛིན་དེ་བརྗེ་པོ་བརྒྱབ་བྱས་ཁྲེན་ཝེ་ཟེར་མཁན་གྱི་དམག་དཔོན་གཅིག་ལ་ཡང་ཝུ་ཧན་ཕི་ཕོ་བརྟག་དཔྱད་ཁང་གི་འགན་འཛིན་བཟོས་པ་རེད། འོ་ད་དེ་གཉིས་གཉིས་ལ་ཡང་བལྟས་ཡོང་པའི་སྐབས་ལ་ཡང་ནད་འབུ་འདི་ཝུ་ཧན་ཕི་ཕོ་བརྟག་དཔྱད་ཁང་ནས་ཧ་ཅང་ཐག་ཉེ་པོ་ཡོད་པས་དང་དུ་དེ་ཝུ་ཧན་ཧྭ་ནན་མཚོ་ཟས་ཁྲོམ་ར་ལ་ཡང་གྱར་བ་མེད་འགྲོ་ཅེས་ད་དོགས་པ་དེ་གཅིག་ཡོད་རེད། ད་དོགས་པ་དེ་གཅིག་ཡོད་རེད་དེ་ནས་རྒྱ་ནག་གཞུང་གིས་ཨ་ནི་རྒྱལ་སྤྱིའི་ཐོག་ནས་ཞིབ་འཇུག་འགྲོ་གི་ཡིན་ཟེར་དུས་མཉམ་རུབ་བྱེད་ཀྱི་མེད་དུས་ཨ་ནི་ཚན་རིག་རང་གི་ཐོག་ནས་དེ་ར་སྤྲོད་ཐུབ་ཀྱི་ཡོད་མ་རེད་གཅིག་ཨ་ནི་གཉིས་ནས་ག་རེ་ཟེར་ན་ད་ཛི་རོ་བྷེ་ཤུན་ཟེར་གི་འདུག་ཨང་ཛི་རོ་བྷེ་ཤུན་ཟེར་དུས་དང་པོ་ན་མཁན་གྱི་ནད་ཡམས་ན་མཁན་མི་ཞིག་ཡོད་རེད་པ་དེ་ཁྱོན་ནས་ད་རྒྱ་མིས་ཧ་གོ་དགོས་པ་རྒྱ་ནག་གཞུང་རེད་དེ་འདི་བརྟག་དཔྱད་བྱེད་མཁན་ལ་ཁོ་སྤྲོད་ཁྱོན་ཅིག་ཡོད་པ་དང་པོ་ན་མཁན་དེ་ཧ་གོ་ཨ་ནི་ཝུ་ཧན་ཕི་ཧྥོ་བརྟག་དཔྱད་ཁང་ནང་ལ་ཉིན་རེ་ཉིན་རེ་བརྟག་དཔྱད་བྱས་པའི་ཐོ་འགོད་ཅིག་ཡོད་རེད་པ་དེ་ཚོ་ཧ་གོ་ན་ཨ་ནི་ནད་ཡམས་འདི་ག་འདྲ་ཞིག་སླེབས་མེད་དེ་ཧ་གོ་གི་རེད་པ་བྱས་ཙང་དེ་ཚོ་གང་ག་བྱེད་བཅུག་ཡོད་མ་རེད་སྔན་མ་ཉིས་སྟོང་ཉི་ཤུ་ལོར་ད་འདི་བྱེད་མ་བཅུག་དགོས་དུས་ཨ་ནི་ཚན་རིག་གི་ཐོག་ནས་ར་སྤྲོད་གསལ་པོ་ཞིག་ཡོང་གི་ཡོད་མ་རེད་བྱས་ཙང་འདི་བྱེད་མ་བཅུག་ཡ་དེ་ག་རེ་རེད་ཅེས་མང་པོས་དོགས་པ་བྱེད་ཀྱི་རེད་གལ་སྲིད། ད་སོ་སོ་ལ་ཡང་སྐྱོན་ཁྱོན་ནས་མེད་ན་འདི་ཨ་ནི་བྱེད་བཅུག་བཞག་ཡོད་ན་འགྲིག་ཡོད་རེད། ཨ་འདི་བྱེད་མ་བཅུག་ག་རེ་རེད་ཅེས་ཅིག་ད་དོགས་པ་འདི་འདྲ་སླེབས་པ་རེད། ད་འདི་ནས་ད་ལྟ་ད་ལོ་གསུམ་ཕྱིན་པའི་རྗེས་ལ་ཡང་འདི་འདྲ་བྱས་ཡོང་དུས་ད་ཁོས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ད་ག་འདྲ་འཛམ་བུ་གླིང་གི་ཁྱོན་ནས་ནད་ཡམས་ཀྱི་ད་ཞིབ་ཕྲ་དེ་ཁྱབ་བསྒྲགས་བྱེད་དགོས་ཡོད་ལབ་དགོས་པ་རེད་དེ་ད་འདིས་གནོན་ཤུགས་མང་པོ་སླེབས་ཙང་ཨ་ནི་ཁོང་ཚོས་བརྟག་དཔྱད་བྱས་པ་ཡིན་ཅེས་ཨ་ནི་ཁྱབ་བསྒྲགས་རབ་ཆེ་བ་བྱས་ཡོད་ཀྱི་རེད་བསམ་གྱི་འདུག་ད་དེ་བྱས་རྗེས་ད་དེའི་ནང་དོན་དེ་ཨ་ནུ་ཝུ་ཧན་ནས་ཁྱབ་པའི་འབྱུང་ས་དེ་ཕ་ནས་ཡིན་པ་དེ་ཁོང་ཚོས་ལབ་གི་མ་རེད་པ། བྱས་ཙང་དེ་འདྲ་ཡིན་དུས། དེ་ལ་ཡང་ཞིབ་འཇུག་དེ་ལ་ཕལ་ཆེར་ཡིད་ཆེས་ཐེབས་རེ་ཅིག་ཡོང་གི་རེད་བསམ་གྱི་མི་འདུག་འོ་ད་ང་རའི་བསམ་ཚུལ་དེ་འདྲ་རེ་ཞིག་ཡིན། སྦི་སྦི་སིའི་གསར་འགྱུར་ལས་ཁུངས་དུ་འབྲེལ་ཡོད་ཆེད་མཁས་པས་གནས་ཚུལ་སྤེལ་དོན། རྒྱ་ནག་གི་ཞིབ་འཇུག་ཚན་པ་དེས་ཕྱི་ཟླ་གཉིས་པའི་ནང་དུ། དྲ་ཐོག་ལ་སྔོན་མ་ཁོ་ཚོས་ཞིབ་འཇུག་བྱས་པའི་གྲུབ་དོན་ཞིག་སྤེལ་ཡོད་པ་རེད། ཡིན་ནའང་རྒྱ་ནག་གི་ཞིབ་འཇུག་ཚོགས་ཆུང་དེས་སྤེལ་བའི་གནས་ཚུལ་ནང་དུ། ཟས་རིགས་ཚོང་ར་ལས་བསྡུ་ཉར་བྱས་པའི་རིམས་ནད་ཀྱི་རྫས་དཔེ་དེ་དག་ལས། མི་རུ་འགོས་ལུགས་འགོས་སྟངས་ཀྱི་ཞིབ་ཕྲའི་གནས་ཚུལ་སྤྱི་བསྒྲགས་བྱས་མེད་པའི་སྐོར་འཁོད་ཡོད་ལ། རྒྱ་ནག་གི་ཚོགས་ཆུང་དེའི་ཞིབ་འཇུག་གསར་པའི་གྲུབ་དོན་ཟེར་བ་དེ་ནི། འབྲེལ་ཡོད་ཚན་རིག་པས་སྔོན་མ་ནས་རང་བྱུང་དུས་དེབ་ཞེས་པའི་སྟེང་དུ་ཞིབ་ཅིང་ཕྲ་བའི་སྒོ་ནས་འཁོད་ཟིན་ཡོད་པ་དང། དེའི་ནང་དུ་ཚོང་ར་དེའི་ནང་གི་རྫས་དཔེ་ཚང་མ་འདུས་ཟིན་ཡོད་པ་ལས། དེ་ནི་ཞིབ་འཇུག་གི་གྲུབ་དོན་གསར་བ་ཞིག་མིན་པའི་སྐོར་འཁོད་ཡོད་པ་རེད། ཁང་དེའི་བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ལེ་ཚན་དེ་རྡོ་རྗེ་མཚོ་གིས་གཙོ་སྐྱོང་བྱས་པ་ཞིག་ལ་གསན་རོགས་ཞུ།
བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། འཛམ་གླིང་ཡོངས་ཀྱི་མི་འབོར་གྱི་དྲུག་ཆའི་གཅིག་ཟིན་ཡོད་པའི་རྒྱ་ནག་གི་མི་འབོར་དེ་ལོ་ངོ་བཞི་བཅུའི་རིང་དུང་ཕྱུར་དྲུག་ར་བྱེ་བ་དྲུག་ཇེ་མང་དུ་ཕྱིན་ཏེ་དུང་ཕྱུར་བཅུ་བཞི་བརྒལ་ཡོད་མོད། འོན་ཀྱང་ཉིས་སྟོང་ཉེར་གཉིས་ལོར་མི་འབོར་ཇེ་ཉུང་དུ་འགྲོ་རྒྱུའི་དཀྱོག་མཚམས་ལ་སླེབས་པ་དེ་ནི་མི་འབོར་ཆེད་མཁས་པས་ཉིས་སྟོང་ཉེར་ལྔ་ལོར་རྒྱ་ནག་གི་མི་འབོར་མར་ཆག་འགོ་འཛུགས་རྒྱུ་ཡིན་པའི་ཚོད་རྩིས་བྱས་པ་ལས་ཀྱང་སྔ་སྣུར་བྱས་ཡོད་པར་མངོན་འདུག་རྒྱ་ནག་ནང་དུས་རབས་སྔོན་མའི་ལོ་རབས་དྲུག་ཅུ་རེ་གྲངས་ནས་བཟུང་མི་གྲངས་འཕེལ་ཚད་ཧ་ལས་པའི་མཐོ་རུ་ཕྱིན་པར་བརྟེན་གཞུང་ཕྱོགས་ནས་མི་གྲངས་ཚོད་འཛིན་ཆེད་བུ་ཕྲུག་གཅིག་གི་འཆར་ལྡན་བུ་སྐྱེས་དམ་དྲག་ཅན་གྱི་སྲིད་ཇུས་དེ་ལོ་ངོ་སུམ་ཅུ་སོ་ལྔ་ཙམ་རིང་ལག་བསྟར་བྱས་ཡོད་ཀྱང། དེའི་རིང་མི་རྣམས་ཀྱིས་བུ་ལས་བུ་མོ་སྐྱེ་འདོད་མེད་པའི་རྐྱེན་གྱིས་ཕོ་མོ་གཉིས་ཀྱི་གྲངས་འབོར་བར་ལའང་བར་ཁྱད་ཆེན་པོ་ཤོར་ཡོད་པ་རེད། རྒྱ་ནག་ནང་ལོ་འགའི་སྔོན་ནས་བཟུང་བུ་ཕྲུག་སྐྱེ་ཚད་ཇེ་དམའ་རུ་ཕྱིན་པ་དང་རྒན་རྒོན་གྱི་ཚེ་ཐག་ཇེ་རིང་དུ་ཕྱིན་ཏེ་རྒན་རྒོན་གྱི་མི་འབོར་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་རེད། མི་འབོར་ཆེད་མཁས་པས་ཉིས་སྟོང་སོ་ལྔ་ལོར་རྒྱ་ནག་ནང་རྒན་རྒོན་གྱི་མི་འབོར་གྱིས་དུང་ཕྱུར་བཞི་ཟིན་རྒྱུ་ཡིན་པ་དང་དེས་མི་འབོར་གྱི་སུམ་ཆའི་གཅིག་ཟིན་རྒྱུ་ཡིན་པའི་ཚོད་རྩིས་བྱས་འདུག། གནས་སྟངས་དེས་འབྱུང་འགྱུར་རྒྱ་ནག་ནང་མི་འབོར་རྒན་རྒོན་ཅན་དུ་གྱུར་ཏེ་ལས་མིས་མི་འདང་བའི་དཀའ་ངལ་ལ་འཕྲད་རྒྱུ་དང་དཔལ་འབྱོར་ཉམས་རྒུད་དུ་འགྲོ་རྒྱུའི་ཉེན་ཁར་གདོང་ལེན་བྱེད་དགོས་གྱུར་ཡོད་སྟབས་རྒྱ་ནག་གཞུང་ཕྱོགས་ནས་མི་འབོར་གྱི་དཀའ་ངལ་གནད་དོན་སེལ་རྒྱུར་དམིགས་ནས་ཉིས་སྟོང་བཅུ་དྲུག་ལོར་བུ་ཕྲུག་གཅིག་གི་སྲིད་ཇུས་དེ་གློད་ནས་བུ་ཕྲུག་གཉིས་སྐྱེ་ཆོག་པ་བཟོས་ཀྱང་གྲུབ་འབྲས་ཐོན་མེད་སྟབས་ཉིས་སྟོང་ཉེར་གཅིག་ལོར་བུ་ཕྲུག་གསུམ་སྐྱེ་ཆོག་པ་གཏན་འབེབས་བྱས་ཡོད་པ་རེད།

དཔལ་འབྱོར་ཐད་གནོན་ཤུགས་ཇེ་ཆེར་འགྲོ་བཞིན་པའི་དུས་མཚུངས་སྤྱི་ཚོགས་འགྱུར་འགྲོས་དང་བུད་མེད་ཚོས་བུ་ཕྲུག་བཙའ་སྐབས་ལས་གནས་སོགས་ཁེ་དབང་འགན་སྲུང་མེད་པའི་དཀའ་ངལ་གནས་སྟངས་ལ་སོགས་ཀྱི་དབང་གིས་བུ་ཕྲུག་སྐྱེ་ཚད་ཇེ་དམའ་རུ་འགྲོ་བཞིན་ཡོད་པར་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གི་མི་འབོར་གནད་དོན་ཛ་དྲག་ཏུ་འགྱུར་བཞིན་པ་དེ་བཞིན་དུ་བོད་མིའི་མི་འབོར་ཀྱང་ཛ་དྲག་གི་གནས་སུ་ཡོད་པར་འབྲེལ་ཡོད་ཉམས་ཞིབ་པས་ངོས་འཛིན་གནང་གི་འདུག། འདི་ག་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་དང་རྒྱ་ནག་ཐད་ཀྱི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ལ་བཅར་འདྲི་བྱེད་སྐབས་ཁོང་གིས་ལོ་འགའི་རིང་མི་འབོར་ཐོག་ཉམས་ཞིབ་གནང་བ་བརྒྱུད་བོད་ཕྱི་ནང་གཉིས་ཀའི་མི་འབོར་འཕེལ་ཚད་དེ་ནི་བློ་འཚབ་སྐྱེད་གཞིར་གྱུར་ཡོད་ཅེས་གསུངས་སོང། ངས་ལོ་ལྔ་དྲུག་གི་སྔོན་ལ་བོད་ཀྱི་མི་འབོར་ཐོག་ཉམས་ཞིབ་ཅིག་བྱས་ཡིན། སྐབས་དེ་དུས་ནས་ལས་བོད་ཕྱི་ནང་གཉིས་ཀ་གི་བོད་ཀྱི་སྐྱེས་ཚད་དེ་བརྒྱ་ཆ་གི་གཅིག་དང་གྲངས་ཆུང་བརྒྱད་མ་གཏོགས་མེད་གི། ད་མི་འབོར་རིག་པ་གི་ཐོག་ནས་ཞུ་བ་ཡིན་པ་ཡིན་ན་བུ་གུ་སྐྱེས་ཚད་དེ་བརྒྱ་ཆ་གི་གཉིས་དང་གྲངས་ཆུང་གསུམ་ཡིན་པ་ཡིན་ན་མི་གྲངས་དེ་ཇེ་མང་ལ་མི་འགྲོ་ཇེ་ཉུང་ལ་མི་འགྲོ་ཟེར་བའོ། ད་དེའི་མན་ཆད་ལ་མར་སོང་ན་མི་གྲངས་ཉུང་རུ་འགྲོ་ན་མ་གཏོགས་ད་མང་རུ་མི་འགྲོ་ཟེར་ད་དེ་ཡིན་ན་ཧ་ཅང་གི་ཉེན་ཁ་ཅིག་ལ་འཕྲད་འདུག། རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་མི་འབོར་བསྡོམས་རྩིས་ཐེངས་བདུན་པ་དེ་བྱས་པའི་རྗེས་ཏེ་ཉིས་སྟོང་ཉེར་གཅིག་ལོར་བཏོན་པའི་གཞུང་འབྲེལ་གནས་ཚུལ་ནང་བོད་རང་སྐྱོང་ལྗོངས་མངའ་ཁོངས་སུ་བོད་རིགས་མི་གྲངས་ས་ཡ་གསུམ་དང་འབུམ་གཅིག་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ཉིས་སྟོང་བཅུ་ལོའི་མི་འབོར་བསྡོམས་རྩིས་དང་བསྡུར་ན་མི་གྲངས་འབུམ་བཞི་ལྷག་འཕར་ཡོད་སྐོར་དང་ཆ་སྙོམས་བྱས་ན་ལོ་རེར་མི་གྲངས་འཕེལ་ཚད་བརྒྱ་ཆ་གཅིག་ཚེག་བཞི་ལྔ་ཡིན་ལུགས་སོགས་ཁྱབ་སྤེལ་བྱས་ཡོད་པ་རེད། ཡང་དེའི་ཐད་བསྟན་འཛིན་བདེ་ལྡན་ལགས་ཀྱིས་དཔྱད་བརྗོད་གནང་དོན། བོད་རང་སྐྱོང་ལྗོངས་ཀྱི་ནང་ལོགས་ནས་མི་གྲངས་དེ་འདྲ་ཞིག་འཕེལ་ཡོད་ཟེར་ཡ་དེ་བརྒྱ་ཆ་གི་བརྒྱ་བདེན་པ་མ་རེད་ཟེར་ལས་ཞུས་ཆོག་གི་རེད། སྤྱི་བཏང་རྒྱ་ནག་རྒྱལ་ཡོངས་ད་དེའི་ནང་དེ་ལས་བོད་གི་ནང་ལ་ཚུད་དོ་རེད་མི་འབོར་ཉུང་རུ་འགྲོ་གི་ཡོད་པ་རེད་མི་འབོར་ཉུང་རུ་འགྲོ་ཡ་དེ་ལ་ད་དུང་འགྲོ་ཚད་དེ་ཉུང་ཉུང་ཅིག་མ་རེད་རྦད་དེ་ཆེན་པོ་ཞིག་འགྲོ་གི་ཡོད་དུས་ཙམ་པ་བོད་རང་སྐྱོང་ལྗོངས་ནས་མི་གྲངས་ཅིག་འཕེལ་དགོས་ཡ་ཟེར་དེ་རྒྱུ་མཚན་མེད་གི། དེ་ནང་བཞིན་བོད་ཀྱི་སྤྱི་ཚོགས་ནང་དངོས་ཡོད་གནས་ཚུལ་ལ་ལྟོས་ཡིན་སོང་ན་ལ་མི་ཚང་རེ་རེ་ནས་བུ་གུ་གཅིག་གཉིས་དེ་འདྲ་སྐྱེས་ཡོང་ན་མ་གཏོགས་དེ་ལས་མང་བ་གསུམ་བཞི་ཅན་སྐྱེས་དོན་ནི་ཧ་ཅང་གི་ཉུང་ཉུང་དང་ཤུགས་མེད་དུས་ཙམ་པ་མི་གྲངས་ཡར་འཕེལ་སོང་བ་ཟེར་ན་དེ་རྒྱུ་མཚན་གཅིག་ལ་མེད་གི། རྒྱ་ནག་གི་མི་འབོར་ཛ་དྲག་ངང་ཇེ་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་གཙོ་བོ་དཔལ་འབྱོར་གྱི་གནོན་ཤུགས་དང་སྤྱི་ཚོགས་ཀྱི་འགྱུར་འགྲོས་ལས་གཞན་བུད་མེད་ཀྱི་ཐོབ་ཐང་གནས་བབ་བཅས་དང་འབྲེལ་བ་དམ་པོ་ཡོད་པར་འབྲེལ་ཡོད་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག།

ཡང་ཁོ་མོས་མུ་མཐུད་གཞུང་ཕྱོགས་ནས་འཚོ་བའི་འགྲོ་གྲོན་དང་བྱིས་པ་གསོ་སྐྱོང་གི་འགྲོ་སོང་ཇེ་དམའ་རུ་གཏོང་ཐབས་དང་བྱིས་པ་སྐྱེ་སྐབས་གུང་སེང་དང་བྱིས་པ་སྐྱེས་པར་ཁ་གསབ་རོགས་དངུལ་སྤྲོད་པ་སོགས་ཀྱི་མཐུན་རྐྱེན་བསྐྲུན་པ་ཡིན་ན་ཕ་མ་ཚོའི་འགན་འཁུར་ཇེ་ཡང་དུ་གཏོང་ཐུབ་པ་དང་ལྷག་པར་དུ་ཡོང་འབབ་དམའ་བའི་ཁྱིམ་ཚང་དང་དབུལ་ཕོངས་བ་བཅས་ལ་སྲིད་གཞུང་གིས་རོགས་དངུལ་སྤྲད་དེ་བྱིས་པ་གསོ་སྐྱོང་གི་འགན་འཁུར་ཇེ་ཡང་དུ་གཏོང་འོས་པར་ངོས་འཛིན་གནང་གི་འདུག།